གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
ཁོ་རོ་ན་བྷའི་རེས་རིམས་ནད་ཀྱི་རྐྱེན་པས་རྒྱ་ནག་ནང་མི་གྲངས་བརྒྱ་དང་སུམ་ཅུ་ལྷག་ཙམ་འདས་གྲོངས་སུ་ཕྱིན་ཡོད་པ་དང། རྒྱལ་སྤྱིའི་ནང་མི་གྲངས་ལྔ་སྟོང་ལྔ་བརྒྱ་ལྷག་རིམས་ནད་དེ་ལས་མནར་བཞིན་པ་ཡིན་འདུག་གནས་སྟངས་དེའི་འོག་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རིམས་ནད་དེ་རྒྱལ་སྤྱིའི་ནང་ཧ་ཅང་ཉེན་ཚབས་ཆེ་བ་ཞིག་ཡིན་པ་ངོས་འཛིན་གནང་ཡོད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་མགྲིན་ཚབ་པ Christian Lindmeier ལགས་ཀྱིས་ནད་རིམས་དེ་རྒྱ་ནག་ནང་ཉེན་ཚབས་ཧ་ཅང་ཆེན་པོར་གྱུར་ཡོད་ཀྱང། རྒྱལ་སྤྱིའི་ནང་ཁྱབ་གདལ་ཧ་ཅང་ཆེ་བ་བྱུང་མེད་པར་བརྟེན། དེ་ད་ཆ་རྒྱལ་སྤྱིའི་ནང་འཕྲོད་བསྟེན་གྱི་ཛ་དྲག་ཞིག་ཏུ་བརྩི་གི་མེད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། ང་ཚོས་གང་མགྱོགས་ནད་རིམས་དེ་ཁྱབ་གདལ་བྱེད་སྟངས་དང་དེའི་སྔོན་འགྲོའི་ནད་རྟགས་ཀྱི་ཁྱད་ཆོས་སོགས་ལེགས་པར་ཤེས་ཐུབ་ན། རྒྱལ་ཁབ་ཚང་མས་དགོས་མཁོའི་འཕྲོད་བསྟེན་གྱི་མཐུན་རྐྱེན་གྲ་སྒྲིག་བྱེད་ཆོག་ལ། གནམ་ཐང་དང། གྲུ་ཚུགས། མེ་འཁོར་བབས་ཚུགས་སོགས་ལ་དམ་དྲག་དང་ལུས་བཤེར་གང་ལྟར་བྱེད་དགོས་པ་ཡང་གསལ་པོ་ཆགས་ངེས་རེད། དེ་བཞིན་ལོ་མེར་ལགས་ཀྱིས་རིམས་ནད་དེའི་ནད་རྟགས་མངོན་པར་ཉིན་བཅུ་བཞི་ཙམ་འགོར་གྱི་ཡོད་པ་མ་ཟད་དེའི་སྐབས་ནད་རིམས་དེ་མི་གཞན་ལ་ཡང་འགོས་ཐུབ་པའི་ནུས་པ་ཡོད་རེད་ཅེས་ཡང་ཁོང་གིས་མུ་མཐུད་གསུངས་དོན།

ད་ལྟའི་ཆར་ནད་རིམས་དེའི་འཆི་ཚད་གྲངས SARS དང MERS ནད་རིམས་ལས་ཉུང་བ་རེད། MERS གློ་ཚད་ནད་རིམས་བྱུང་སྐབས་ནད་པ་བརྒྱ་ཆ་ཉི་ཤུ་རྩ་དྲུག་ནས་སུམ་ཅུ་བར་འདས་གྲོངས་སུ་ཕྱིན་ཡོད་པ་དང་དེ་བཞིན SARS གློ་ཚད་ནད་རིམས་ཀྱི་རྐྱེན་ནད་པ་བརྒྱ་ཆ་བཅུ་གཉིས་ཙམ་འདས་གྲོངས་སུ་གྱུར་ཡོད། འོན་ཀྱང་ད་ལྟའི་ཆར Coronavirus རིམས་ནད་ཀྱི་འཆི་ཚད་བརྒྱ་ཆ་གཉིས་ནས་ལྔ་བར་ཡིན།

དེ་སྔར SARS གློ་ཚད་ནད་རིམས་བྱུང་སྐབས་ཟླ་ཤས་ནང་དེ་ས་ཕྱོགས་གང་སར་ཁྱབ་གདལ་ཕྱིན་ནས་ནད་ཡམས་ཚབས་ཆེན་ཞིག་ཏུ་གྱུར་ཡོད། འོན་ཀྱང་ད་ལྟའི་དུག་སྲིན་དེ་རྒྱ་ནག་ནང་ཁྱབ་གདལ་ཆེན་པོ་འགྲོ་བཞིན་ཡོད་ཀྱང་རྒྱ་ནག་གི་ཕྱི་ལ་དེ་ཙམ་ཁྱབ་གདལ་ཕྱིན་མེད་པ་རེད། དེར་བརྟེན། ངས་བྱས་ན་ནད་རིམས་དེ་རྒྱ་ནག་གི་ཉེ་འགྲམ་ཁྱིམ་མཚེས་རྒྱལ་ཁབ་རྣམས་ལ་ཁྱབ་པའི་ཉེན་ཚབས་ཆེན་པོ་དེ་ཙམ་མཐོང་གི་མི་འདུག། ཡང་གྲོང་ཁྱེར Melbourne ནང Doherty Institute ཞེས་པའི་ཉམས་ཞིབ་ལྟེ་གནས་ཁང་དེའི་ཚན་རིག་པ་རྣམས་ཀྱིས་ཚན་རིག་བརྟག་དཔྱད་ཁང་དུ་ཁོ་རོ་ན་བྷའི་རེས་གཉན་སྲིན་གྱི་ངོ་འདྲ་ཞིག་བཟོ་ཐུབ་ཡོད་པ་ཡིན་འདུག་གཉན་སྲིན་དེ་ཡང Royal Melbourne Hospital ཞེས་པའི་སྨན་ཁང་ལ་འབྱོར་བའི་ནད་པ་ཞིག་ལས་དཔེ་བླངས་ཡོད་པ་དང་ཚན་རིག་པ་དེ་དག་གིས་གནས་ཚུལ་ཞིབ་ཕྲ་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་བརྒྱུད་རྒྱལ་ཁབ་གཞན་ལ་སྤེལ་འཆར་ཡོད་འདུག། སློབ་དཔོན་མེག་ཧིན་ཏྲེ་ལགས་ཀྱིས་གྲུབ་འབྲས་དེའི་བརྒྱུད་ཉམས་ཞིབ་པ་རྣམས་ལ་གཉན་སྲིན་དེའི་ཁྱད་ཆོས་དང་ནད་རྟགས་མགོ་ཚོད་པར་ཕན་ཐོགས་པ་མ་ཟད། ལྷག་པར་དུ་ནད་རིམས་དེའི་ཆེད་འགོག་སྨན་དང་སྨན་ཁབ་སོགས་བསྒྲུབ་ཐུབ་པར་ཕན་ཐོགས་ཆེན་པོ་ཡོད་ཅེས་གསུངས་ཡོད་འདུག་ད་ལྟའི་ཆར་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་སུ་མི་བདུན་ལ་ནད་རིམས་དེ་ཡོད་པ་ཐོན་ཡོད་འདུག། ནད་པ་དེ་དག་ལས་མི་བཞི་ནིའུ་སའུཐ་ཝེལ་མངའ་སྡེ་ནས་ཡིན་པར་བརྟེན་མངའ་སྡེ་གཞུང་གིས་ཕ་མ་ཚོ་རང་ཉིད་ཀྱི་ཕྲུ་གུ་འདས་པའི་ཉིན་བཅུ་བཞི་ནང་རྒྱ་ནག་ལ་གུང་སེང་ཕྱིན་པ་ཡོད་ན་ཕྲུ་གུ་དེ་དག་སློབ་གྲྭར་མི་མངགས་པར་ཁྱིམ་ལ་བཞག་རོགས་ཞེས་རེ་སྐུལ་ཕུལ་ཡོད་འདུག་དེ་ལས་ལྡོག་སྟེ་ཨོ་སྟྲེ་ལི་ཡའི་དབུས་གཞུང་གིས་གནང་བའི་གསལ་བསྒྲགས་ནང་ཉེ་ཆར་རྒྱ་ནག་ནས་ཕྱིར་ལོག་པའི་ཕྲུ་གུ་རྣམས་སློབ་གྲྭ་བཏང་ཆོག་མིན་གྱི་དམ་བསྒྲགས་གང་ཡང་གནང་མེད་འདུག། ཨོ་སི་ཀྲི་ལི་ཡའི་ཤེས་རིག་བློན་ཆེན Dan Tehan མཆོག་གིས་གསུངས་དོན། ཁྱེད་ཀྱི་ཕྲུ་གུ་ལ་ནད་རྟགས་ཡོད་པ་དང་ཡང་ན་རིམས་ནད་དེ་ན་མཁན་ཞིག་དང་ཐད་ཀར་འབྲེལ་བ་བྱུང་ཡོད་པ་ཡིན་ན་མ་གཏོགས་ཁོ་ཚོ་སློབ་གྲྭ་དང་བུ་བཅོལ་ཁང་ལ་བཏང་ན་སྐྱོན་མེད། དེ་བཞིན་ཨོ་སི་ཀྲི་ལི་ཡའི་གཞུང་གི་དྲ་ཚིགས Smart Traveller ཐོག་རྒྱ་ནག་ལ་འགྲིམ་འགྲུལ་བྱེད་འཆར་ཡོད་ན་དེར་ནན་ཏན་གྱིས་འཆར་གཞི་སྒྲིག་སྐྱོར་གནང་བར་ལམ་སྟོན་གནང་ཡོད་འདུག། མ་ཟད་ཨོ་སི་ཀྲི་ལི་ཡའི་གཞུང་གིས་སྤྱིར་ཧུའུ་པེ་དང་ལྷག་པར་དུ་ཝུའུ་ཧན་ནང་ལུས་ཡོད་པའི་ཨོ་སི་ཀྲི་ལི་ཡའི་མི་སེར་རྣམས་ཕྱིར་འདོན་གནང་འཆར་ཡོད་འདུག་འོན་ཀྱང Christian Lindmeier ལགས་ཀྱིས་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ངོས་ནས་བཤད་ན་རྒྱ་ནག་ནང་ཡོད་པའི་ཕྱི་རྒྱལ་བའི་མི་རིགས་རྣམས་ཕྱིར་སྤོ་བར་རྒྱབ་སྐྱོར་མེད་ཅེས་ཁོང་གིས་གསུངས་དོན།
འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་འགན་འཛིན་དང་རྒྱ་ནག་གཞུང་གི་འབྲེལ་ཡོད་ལས་བྱེད་བར་གོ་བསྡུར་གནང་ནས་ནད་རིམས་དེ་ཡོད་མཁན་གྱི་རྒྱ་རིགས་དང་ཕྱི་རྒྱལ་བའི་མི་རིགས་ཚང་མའི་བདེ་འཇགས་ཆེད་སྲུང་སྐྱོབ་བྱེད་རྒྱུ་གྲོས་མོལ་གནང་ཡོད། མ་ཟད་ཕྱི་རྒྱལ་བའི་མི་རིགས་རྣམས་རང་ཉིད་ཀྱི་རྒྱལ་ཁབ་ལ་རིམས་ནད་དེ་མེད་པའི་ཐོག་ཕྱིར་ལོག་བྱེད་ཐབས་ཀྱང་བཀའ་མོལ་ལྷུག་པོ་གནང་བཞིན་ཡོད། དེ་བཞིན་ལྷོ་ཀོ་རི་ཡ་དང་ཉི་ཧོང་གཉིས་ཀྱི་མི་རིགས་རྣམས་ཕྱིར་ལོག་ཆེད་ཝུ་ཧན་ལ་གནམ་གྲུ་མངགས་འཆར་ཡོད་འདུག་ལ། ཡུ་རོབ་ལྷན་ཚོགས་ཀྱིས་ཀྱང་ཡུ་རོབ་མི་རིགས་རྣམས་རྒྱ་ནག་ནས་ཕྱིར་འཐེན་ཆེད་གནམ་གྲུ་གཉིས་གོ་སྒྲིག་གནང་གི་ཡིན་ཞེས་གསལ་བསྒྲགས་གནང་ཡོད་འདུག་གནས་ཚུལ་དེ་ནི SBS གི་གསར་འགོད་པ་ཨེ་མི་ཧོལ་ལགས་ཀྱིས་ཕྱོགས་སྒྲིག་གནང་ཡོད་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་ཀློག་སྦྱོང་དང་གཞན་ཡང་འབྲི་ཡིག་ཅི་དགོས་དགོས་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་ཁྲིད་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡིན།